རེད་བ། ཁྲི་ཆིག་སྟོང་བདུན་བརྒྱ་བརྒྱད་ཅུ་ལོ་ལ་ཡ་ཁོ་རང་ཚོ་མི་གསར་བ་གསར་རྐྱང་བྱས་བྱས་རེད་བ་ཕ་གི་ནི་སླེབས་རེད། ད English East India Company ཁོ་རང་ཚོ་ལ་ག་རེ་བྱས་ཟེར་ལབ་ན་ནི་ཁོ་རང་ཚོ་ལ་ཡ་དམིགས་བསལ་གི་ད་ལྟ་ལས་ཀ་ཅིག་བསྐུར་རེད་བ། ལས་ཀ་དེ་ག་རེ་བསྐུར་ཟེར་ལབ་ན་ནི་ཁོ་རང་ཚོ་ལ་ཡ་ང་ཚོ་རི་སྒང་ལ་རེད་བ། ནི་ང་ཚོ་ས་ཆ་ཅིག་སྒྲིག་གིན་ནི་ཁོ་རང་ཚོ་ཕ་གི་དེ་ལ་ཡ་ནི་སྟོན་ཐོག་བཏབ་བྱས་བསྡད་དགོས་ད་དེ་འདྲས་ཅིག་ལས་ཀ་བསྐུར་རེད། ནི་ཁོ་རང་ཚོ་ད་ལྟ Rajmahal Hill རེད་བ་ད་ལྟ Bengal གི་ཕ་ཕྱོགས་དེ་རེད་ཨོ་རང Jharkhand ཡོད་རེད་བ།